རྒྱ་ནག་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་དང་ཆུ་རགས་འཛུགས་སྐྲུན་ལས་གཞི་སྤེལ་དང་སྤེལ་མུས་ཡིན་པ་དེ་དག་ནི་བོད་ཀྱི་རང་བྱུང་ཁོར་ཡུག་གི་གནས་སྟངས་ཉམས་རྒུད་དུ་གཏོང་གི་ཡོད་པ། འཛམ་གླིང་ནང་གི་ཁོར་ཡུག་དོན་གཉེར་བ་མང་པོ་གིས་ངོས་འཛིན་བྱེད་བཞིན་ཡོད་ལ། ལྷག་པར་དུ་ནི་བོད་ནི་འཛམ་གླིང་ལྷོ་བྱང་གི་སྣེ་གཉིས་ཀྱི་རྗེས་ལ་ཡང་གཏན་འཁྱགས་མང་ཤོས་ཡོད་ས་གི་ས་ཁུལ་དེ་ཡིན། འཛམ་གླིང་གི་སྣེ་གསུམ་པ་ལ་ངོས་འཛིན་བྱེད་བཞིན་ཡོད་པས་རྒྱ་ནག་ཁོར་ཡུག་ཞིབ་འཇུག་པ་དང་དེ་བཞིན་རྒྱལ་སྤྱིའི་ནང་གི་འཁྱགས་རོམ་ཞིབ་འཇུག་པ་མང་པོ་ཞིག་བོད་ཀྱི་འཁྱགས་རོམ་མྱུར་ཚད་ཧ་ཅང་མཐོན་པོའི་ཐོག་ནས་ཞུ་བཞིན་པ་དེ་དག་ནི་འཛམ་གླིང་སྤྱི་ཡི་ཚ་དྲོད་རྒྱས་བཞིན་པ་དང་འབྲེལ་བ་ཧ་ཅང་ཆེན་པོ་ཡོད་པ་བརྗོད་བཞིན་ཡོད་པ་རེད།

ཁོང་རྣམ་གཉིས་ནི་ཚོགས་འདུའི་ནང་ལ་ཡང་གཏམ་བཤད་སྤེལ་མཁན་གྲས་ཀྱི་ནི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་དང་ཉམས་ཞིབ་པ་དོན་གྲུབ་དབང་མོ་ལགས་ཁོང་རྣམ་གཉིས་རེད། རྣམ་པ་གཉིས་ལ་ཡང་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། བཀྲ་ཤིས་བདེ་ལེགས། ལགས་སོ། བཀའ་དྲིན་ཆེ་དེ་ནས་གོང་དུ་ད་ངོ་སྤྲོད་ཞུས་པ་ནང་བཞིན་དེ་ཚ་ཚོགས་འདུ་དེ་ཉི་མ་གཉིས་ལ་ཡང་དེ་ཚ Thailand གི

ལ་ཐ་ལན་གྱི་རྒྱལ་ས་སྦེན་ཀོག་ལ་ད་ལྟ་ཉིན་གཉིས་རིང་ལ་ཁོར་ཡུག་ཚོགས་ཆེན་ཐེངས་བཞི་པ་དེ་ཚོགས་ཡོད་རེད། ད་ལྟ་ཁོར་ཡུག་ཚོགས་འདུ་འདི་ང་ཚོ་ད་ལྟ་དེ་ཐ་ལན་གྱི་གཞུང་གི་མཐོ་སློབ་ཆེ་བ་ཅིག་ད་ལྟ Chulalongkorn University མཐོ་སློབ་རྙིང་ཤོས་ཅིག་ཆགས་ཀྱི་ཡོད་རེད་འོ་འདི་མཉམ་དུ་ལ་ཨ་ནི་ང་ཚོ

ཡར་ཀླུང། ཡར་ཀླུང་གཙང་པོ་རེད་ད། རྫ་ཆུ་རེད། རི་ད་འདི་ཚོ་སྒང་ལ་གྲོས་བསྡུར་མང་པོ་བྱེད། གླེང་སློང་མང་པོ་བྱེད་དགོས་རེད། ད་དམིགས་བསལ་གྱི་ད་རྫ་ཆུ་འདྲ་པོ་བྱས་ན། འདི་བོད་ནས་མར་རྒྱུག་བྱས་ལུང་པ་ཁག་དྲུག་ཅིག་ལ་མར་རྒྱུག་གི་ཡོད་རེད། ང་ཚོ་བོད་ནས་རྒྱ་ནག་ལ་མར་རྒྱུག་དེ་ནས། Laos Thailand Cambodia Vietnam ལ་ད། ཡིན་ན་ཡང་ད། དེང་སང། ད་ལོ་ཤས། ད་ཉིས་སྟོང་བཅོ་བརྒྱད་བཅོ་དགུ་ནས།

ཁོང་ཚོ་ཆུ་གི་དཀའ་ངལ་མང་བ་ཆེ་བ་དང་དེ་ལྟ་བུ་རྒྱ་ནག་གཞུང་གིས་འཛུགས་སྐྲུན་མང་པོ་བྱས་པའི་རྐྱེན་གྱིས་ཆུ་མང་པོ་ཡང་བཀག་བཞག་པ་རེད་བ། དེ་འདྲ་བྱེད་དུས་སྐབས་སུ་ལ་དེང་སང་ཉམས་ཞིབ་པ་མང་པོ་ཅིག་གིས་སྙན་ཐོ་གསར་པ་མང་པོ་བཏོན་ཡོང་དུས་སྐབས་སུ་ལ་ཁོ་རང་ཚོ་གིས་དེ་ལ་དམིགས་བསལ་གྱི་དོ་སྣང་ཅིག་ཆུ་དེ་དག་གལ་ཆེན་པོ་ཡིན་པ་དང་ཆུ་དེ་ལ་འཛུགས་སྐྲུན་མང་པོ་བྱས་པའི་རྐྱེན་གྱིས་དཀའ་ངལ་འཕྲད་ཀྱི་ཡོད་པ་དང་དེ་ཚོ་སྒང་ལ་དམིགས་བསལ་གྱི་དོ་སྣང་ཡོང་གི་འདུག་བ། དེ་ཡིན་དུས་སྐབས་སུ་ལ་ཨ་ནི་ག་ལ་འདི་སྒང་ལ་ད་འོ་ཚོ་ད་ལྟ་ཆུ་འདི་སྒང་ལ་བོད་ཀྱི་ཆུ་དེ་ནི་སྲུང་སྐྱོབ་བྱེད་དེ། འདི་ས་ཁུལ་ཕྱོགས་གཅིག་གི་ཁ་ལོ་རེད། སྲུང་སྐྱོབ་བྱེད་འགྲིག་གི་མེད་པ་དང་འདི་ཆུ་ཡོང་སའི་གི་ཡོང་ཁུངས་དེ་ནི་སྲུང་སྐྱོབ་བྱེད་དགོས་ཡོད་པས་ཨ་ནི་འོ་ཚོ་ད་གོ་སྐབས་འདྲ་ཅིག་གོ་སྐབས་ད་གལ་ཆེན་པོ་འདྲ་ཅིག་འདི་བརྩིས་ནས་ཨ་ནི་འོ་ཚོ་དེ་ཚོགས་འདུ་དེ་འདྲ་གོ་སྒྲིག་བྱེད་དགོས་ཡིན་ནའི་འདི་ལྟ་བུ་ཨ་ནི་ད་ལྟ་ད་གཤམ་འོག་གི་ལུང་པ་མང་པོ་ཡོད་རེད་བ་ད་འོ་འདི་ཚོ་མཉམ་དུ་ཚང་མ་མཉམ་རུབ་བྱེད་ཆེད་འདིའི་སྒང་ལ། ཕར་ཚུར་བསམ་ཚུལ་བརྗེ་ལེན་བྱས་ཏེ་དཔེ་གལ་ཆེན་པོ་མཐོང་གི་འདུག་དེ་ཡིན་དུས་སྐབས་སུ་ལ་ང་ཚོ་ཁ་ལོ་བ་རེད་ད། ནམ་རྒྱུན་རྒྱལ་སྤྱིའི་ནང་ལོགས་ལ་ཚོགས་འདུ་ག་རེ་ཚུགས་འོས་འདུག་ཅེས་ནས་ལུང་པ་སོ་སོ་སོ་སོ་གི་ཁ་ལོགས་རེད། དཀའ་ངལ་དང་སོ་སོ་སོ་སོ་གི་དོགས་གནས་ག་འདྲའི་ཆེ་པོ་ཡོད་མེད་དེ་འདྲའི་སྒང་ལ་མ་ཤེས། ཕར་ཚུར་ལ་མཉམ་རུབ་ག་འདྲས་བྱེད་དགོས་ཡོད་མེད་དང། ཨ་འདི་གིས་ད་དམིགས་བསལ་གྱིས་ཨེ་ཤེ་ཡ་ལུང་པའི་ནང་ལོགས་ལ་ཕར་ཚུར་ལ་བརྗེ་ལེན། བསམ་ཚུལ་བརྗེ་ལེན་ག་འདྲས་བྱེད་དགོས་ཡོད་མེད། ཁ་ལོག་རེད་ཨ་ནི་ཁ་ལོག། ཕར་ཚུར་ལ་མཉམ་རུབ་ག་འདྲས་བྱེད་དགོས་ཡོད་མེད་འདི་འདྲའི་སྒང་ལ་གྲོས་བསྡུར་བྱེད་ཀྱི་མེད་དུས་སྐབས་སུ་ལ། ང་ཚོ་ད་ལྟ་སྲིད་བྱུས་ཉམས་ཞིབ་ཁང་གི་ཚོགས་འདུ་གོ་སྒྲིག་བྱེད་པའི་ནང་ལོགས་ལ། ང་ཚོ་གཤམ་འོག་གི་ད་བོད་ནས་མར་རྒྱུག་པའི་གཤམ་འོག་གི་ལུང་པ་ཚང་མ་མཉམ་རུབ་བྱེད་ཆེད་ལ།

དེ་ཡི་གི་བརྗོད་གཞི་སྒང་ལ་ང་ཚོ་གིས་ད་ལྟ། ད་ལྟའི་གི་ཁོར་ཡུག་ཚོགས་འདུ་ཐེངས་བཞི་པ་དེ་བརྗོད་གཞི་འདིའི་སྒང་ལ་ང་ཚོ་གིས་ད་ཁུངས་ཚོགས་འདུ་དེ་ཚོགས་ཡོད་ར། ད། ཁྱོན་བསྡོམས་ནས་ང་ཚོ། གཏམ་བཤད་པ། བཅོ་བརྒྱད་ཡོད་རེད། བཅོ་བརྒྱད་ཨ་ནི། ཚོགས། གཏམ་བཤད་བྱེད་ཡས་ཀྱི་བགྲོ་གླེང་གཅིག་ནང་ལོགས་ལ་ཨ་ནི་གཏམ་བཤད་པ་གསུམ་གསུམ་དུ་ང་ཚོ་གིས་དབྱེ་བ་བྱས་བཞག་ཡོད་རེད། ཨ་ད་དེའི་ནང་ལོགས་ལ་ད་ལྟ། ལྷོ་ཤར་ཨེ་ཤེ་ཡ་གི་ལུང་པ། ཨ་ནི། དཔེ་བཞག་ན་ད་ལྟ། ཐའི་ལེན་བྱས། འདི་མ་ཟད་དེ་འདྲ་ལུང་པ་གཞན་པ་དེ་འདྲ་རྒྱ་གར་དང་དེ་འདྲ་ནས་ནི་མི་སྣ་མང་པོ་སླེབས་ཡོད་རེད། ཨ་ནི། ད་ལྟ། དམིགས་སུ་བཀར་ནས་ད་ལྟ་པ་ཀི་སི་ཐན་ནས་ནི་གཏམ་བཤད་པ་ཅིག་ཡོད། གྲོགས་གྲོགས་ཧ་སང་ཨ་པ་སི་ཡོད་རེད། ཨ་ནི། ཨ་ནི་གཙོ་བོ། ང་ཚོ་བོད་པ་མི་སྣ་ཁ་ཤས་ཤིག་ཡོད་རེད། ཨ་ནི་ལ་འོང་དང་གཏམ་བཤད་པ་ཁྱོན་བསྡོམས་བཅོ་བརྒྱད་བྱས། ཨ་ནི། གཏམ་བཤད་བཤད་དེ་ད་ལྟ་གཙོ་བོ་དེ་ང་ཚོ་འདི་རེད་ཆུ་སྒང་ལ་ད་ག་ཚོད་གལ་ཆེན་པོ་ཡོད་མེད་བྱས་ཨ་ནི་ད་ལྟ་ཁོ་རང་ཚོ་གཏམ་བཤད་པ། ཆ་ཚང་ལོག་ད་གཏན་གཏན་རེད་ཆུ་སྒང་ལ་ད་མཁས་དབང་ཡོད་ར། ཆུ་སྒང་ལ་དུས་མིག་གིས་ཉམས་ཞིབ་བྱས་བསྡད་མཁན་བྱས་ཨ་ནི། ཁོ་རང་ཚོ་གི་ད་དཔེ་བཞག་ན་པ་ཀི་སི་ཐན་ནས་སླེབས་པ་ཡིན་ན་པ་ཀི་སི་ཐན་ཁོ་རང་གི་ཕ་གིའི་ནང་ལོགས་ལ་ད་རྒྱུག་ཆུ་ཡོད་རེད Indus ཡོད་རེད་ད་འདིའི་སྒང་ལ་ནི་ཉམས་ཞིབ་གནང་བྱས་ད་ལྟ་བར་དུ་ལས་ཀ་བྱེད་མྱོང་བྱེད་མྱོང་ཡོད་རྒྱུ་ཉམས་མྱོང་ཡོད་རྒྱུ་བྱས་ཨ་འདི་མ་ཟད་ཐའི་ལེན་ནས་ཡིན་པ་ཡིན་ན་ཡང་ཁོ་རང་ཚོ་གི་ད་ལྟ་ཆུ་གི་ཚོགས་པ་དེ་འདྲ་ཡོད་ར International River ལབ་ནས་ད་ཁོ་རང་ཚོ་གི་དམིགས་སུ་བཀར་ནས་ཚོགས་པ་དང་ཆུ་རང་སྒང་ལ་ཉམས་ཞིབ་བྱས་རྗེས་ཆུ་ད་ག་འདྲ་ཞིག་འཕྲོ་བརླག་མ་བཙོག་པ་མ་ཆགས་ད་ལྟ་འཕྲོ་བརླག་མ་འགྲོ་ད་དེ་འདྲའི་སྒང་ལ་ཉམས་ཞིབ་གནང་མཁན་ད་དེ་འདྲ་ཡོད་ར་ད་ཁོང་ཚོ་གི་ཁོང་ཚོའི་རྩ་ནས་ང་ཚོ་གི་ད་གཙོ་བོ་མི་དེ་འདྲ་གདན་འདྲེན་ཞུས་ཡོད་ལབ་ཞུ་ཡ་ཡིན། ཨ་ལགས་སོ་ལགས་སོ་ལགས་སོ་ད་དེ་འདྲ་ལབ་དུས་ཙ་ལ་ཚོགས་འདུ་དེ་ནང་ལ་ཡ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་དེ་ཚོ་གཅིག་པོ་མ་ཡིན་པར་ཨ་ནི་རྒྱ་གར་དང་པ་ཀི་སི་ཐན་དང་ཐའི་ལེན་ནང་གི་ནི་ཆུ་རང་གི་སྐོར་ལ་ཡ་ཉམས་ཞིབ་བྱེད་མཁན

དེ་གི་ཤུགས་རྐྱེན་གཅིག་ཆད་ཐེབས་ན་བསམ་ནས་འདུག་བྱས་ནས་ག་རེ་ལབ་དགོས་རེད། འདུག་བསམ་ཚུལ་འདུག་བྱས་ནས་ད་ང་ཚོ་གི་འཚོ་བའི་གི་ཆ་ཤས་འདུག་སེ་ར། ད་བྱས་ཙང་ལུང་པ་འདི་ཁོ་རང་འདི་ན་ཆུ་རྒྱུག་སའི་ཁོ་རང་ལུང་པ་ན་འཚོགས་ཐུབ་པ་ཡིན་ན་ནི། དེ་ཁོ་རང་ལུང་པ་འདི་ནང་ལོགས་ང་ཚོ་གི་ཆུ་རྒྱུག་ས་བོད་གི་ཆུ་རྒྱུག་ས་ལུང་པ་གཞན་པ་གི་མི་སྣ་དེ་འདྲ་དེ་ལ་སྐད་བཏང་ཐུབ་ན་ཚོགས་འདུ་འཚོགས་འོས་ན་གནས་ད་ག་རེ་ལབ་དགོས་རེད། ཕ་གི་གི་ཚོགས་འདུ་འཚོགས་ས་གི་ས་ཆ་དེ་བྱས་ཆུ་ཁོ་རང་རྒྱུག་ས་ས་ཆ་བྱས་ཨ་མཉམ་དུ་མི་སྣ་བཤད་མཁན་དེ་ཁོ་རང་ཨ་ནི་ཆུ་སྒང་ལ་མཁས་དབང་བྱས་ཨ་ནི་གཙོ་བོ་བོད་ཀྱི་ཆུ་རྒྱུག་ས་ས་ཆ་ཁོ་རང་གི་ཕ་གི་ལ་ཁོ་རང་ཚོ་གིས་ད་དངོས་གནས་ཁོ་རང་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་ཕ་སྐད་ལ་ཁོ་རང་ཚོ་དཀའ་ངལ་དེ་ལ་གདོང་ལེན་ག་འདྲས་བྱེད་ཀྱི་ཡོད་མེད་ཕ་གི་ལུང་པ་གི་གནམ་གཤིས་འགྱུར་ལྡོག་ག་འདྲས་ཐེབས་ཀྱི་ཡོད་མེད་ཨ་ནི་གཙོ་བོ། བོད་ཀྱི་ཆུ་འདི་གིས་ཁོ་རང་ཚོའི་ལུང་པ་ལ་ཤུགས་རྐྱེན་ག་འདྲས་ཐེབས་ཀྱི་ཡོད་མེད་དེ་ཚོ་ཆ་ཚང་གཅིག་བགྲོ་གླེང་གནང་ལ། འདུག་སེ་ཐོ་ཡལ་ཅིག་ཡོད་ར། འདིའི་ཆེད་དུ་རེད་དེ་མིན་ན་ང་ཚོ་གི་དུས་རྒྱུན་ང་ཚོ་རྩོམ་བྲིས་ད་ལྟ་དེ་འདྲས་མང་པོ་ཅིག་ད་ཆ་ཚང་སོ་སོ་བྱེད་དེ་ཡོད་ར་ཡིན་ནའི་ད་ད་ལྟ་སྐབས་སུ་བབས་པའི་ད་ཚང་མ་ཅིག་ག་རེ་ལབ་དགོས་རེད་མི་དང་མི་ཐུག་བྱས་མཉམ་དུ་སྐད་ཆ་བཤད་དུས་ཙམ་པ་ལ་ཨ་ནི་ཡང་ཅིག་ཕར་ཚུར་བགྲོ་གླེང་དེ་ཤུགས་བགྲོ་གླེང་དེ་ཁ་ཤུགས་ཆེ་རུ་འགྲོ་ཡག་དང་འདི་གི་ད་སྲོལ་གྲུབ་འབྲས་མ་བསུབ་ན་འདི་ལྟའི་ཞིག་ལྟ་དུས་རྒྱུན་ལས་རྒྱ་ཆེ་བ་ང་ཚོ་གི་དམིགས་ཡུལ་འགྲུབ་ཐུབ་ཡག་ཅིག་འདིའི་རེ་བ་བྱེད་ཀྱི་ཡོད་ལགས་ཞུ།
ཨུ་ཧུམ། ལགས་སོ་ལགས་སོ་ལགས་སོ། དེ་ནས་མུ་མཐུད་དུ་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ལ་ཞུ་གི་ཡིན་ད་ལྟ།

དེ་ཡོད་ན།
བླང་བའོ། ད་ད་འདྲ། དམིགས་བསལ་གྱི་ཐཱ་ལེན་ནང་ལྟ་བུ་ཡིན། ང་ཚོ་ད་ལྟ་བོད་ཀྱི་ཆུ་རྫ་ཆུ་ཨ་ནི་ཐཱ་ལེན་མར་རྒྱུག་པ། ཨ་ནི་ཡིན་ན་ཡང་ད་ལྟ་ཆུ་སྒང་རྫ་ཆུ་སྒང་ལ། རྒྱ་ནག་གཞུང་རེད་དེ་ལྟ་བུ་ལ་ཨོས་རེད་ཐཱ་ལེན་རེད་དེ་ཚོ་གཞུང་གི། ལས་གཞི་ནང་ལོགས་ལ་ཆུ་རགས་རབ་དང་རིམ་པ་མང་པོ་སྤེལ།

ལུང་པ་སོ་སོ་ད་སོ་སོ་སོ་ལུང་པ་དེ་ཚོ་གི་གཞུང་དེ་ཚོ་གིས་འཛུགས་སྐྲུན་མང་པོ་ཅིག་བྱེད་ཀྱི་ཡོད་དུས་སྐབས་སུ་ལ་མིའི་འཚོ་བ་དང་ཐབས་ཀྱི་གནོད་སྐྱོན་བྱུང་གོ། ད་ཁེ་ཕན་དེ་ཚོ་ཚང་མ་ད་བཟོ་གྲྭ་ཆེ་བ་དེ་ཚོ་རེད་གཞུང་ཁོ་རང་ཚོ་ད་ཕར་ང་ཚོས་དྲི་བ་བྱེད་དུས་ཁོ་རང་ཚོ་ལ་ཁེ་ཕན་མ་མི་མང་གི་ས་གནས་མི་མང་གི་ཆུ་བེད་སྤྱོད་བྱེད་མཁན་ཚོ་ལ་དཀའ་ངལ་ཤུགས་ཆེན་པོ་འཕྲད་ཀྱི་ཡོད་རེད་ས་ལ་ད་དེ་ཡིན་དུས་སྐབས་སུ་ལ་ད་ད་ལྟ་ད་དམིགས་བསལ་གནས་ཆུ་བ་ལ་ནི་དོན་ན། ཆུ་བོ་རེད་ལ་ཁོ་རང་ཚོ་ཡིན་ནའི་གསུང་གི་འདུག་ད་ད་ལྟ་ཚོགས་ཚོགས་འདུ་གི་ནང་ལོགས་ལ་ལྟ་བུ་རེད། ང་ཚོ་རྒྱ་གར་ནས་མཁས་དབང་སླེབས་ཡོད་རེད Pakistan ནས་ཡོད་རེད Nepal ནས་ཡོད་རེད Thailand ནས་ཡོད་རེད Cambodia ནས་ཡོད་རེད་ད་འདི་ལྟ་བུ་ལུང་པ་ཁག་མང་པོ་ཞིག་ནས་འདི་འདྲ་ཞིང་ཆ་ལ་འཛོམས་དུས་སྐབས་སུ་ལ་ལུང་པ་ཚང་མ་གི་དཀའ་ངལ་ད་ཆུ་འདི་ང་ཚོ་བོད་ནས་ད་ཆུ་འགོ་འདི་བོད་ནས་ཡོང་གི་རེད་ཨ་ནི། ལུང་པ་ད་ལུང་པ་སོ་སོ་སོ་སོ་ནང་ལ་དཀའ་ངལ་མང་པོ་ཞིག་ཡོད་རེད་བ་ད་པ་ཀི་སི་ཐན་དང་ཇི་ན་རེ་ཆུ་བོད་གནམ་གཤིས་འགྱུར་ལྡོག་བོད་ནང་ལ་གནམ་གཤིས་འགྱུར་ལྡོག་རྐྱེན་གྱིས་ཆུ་དེ་ཚོ་མང་པོ་ཅིག་གངས་མང་པོ་ཞིག་ཞུ་བའི་རྐྱེན་གྱིས་ཡང་ད་ལྟ་སེང་གེ་ཁ་འབབ་ནང་ལོ་ད Indus River ནང་ལོ་ལ་ཆུ་ལོག་ཤུགས་ཆེན་པོ་ཡོང་བྱས་མི་གི་འཚོ་བ་ལ་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་ཀྱི་ཡོད་བ་ད་དེ་འདྲའི་ལ་ཤེས་སོང། ཨ་ནི་ད་ལྟ་ཐའི་ལེན་ནས་ཡིན་ན་ཡང་ཐའི་ལེན་ནས་མི་གང་མང་པོ་སྐྱེ་བཏང་ཡོད་རེད་དམིགས་བསལ་གྱིས་ད་ལྟ་ཕྱག་ལས་གནང་དང་གནང་བཞིན་པ

རྒྱ་ནག་གཞུང་གི་ད་སྲིད་ཇུས་རེད། དེ་ལྟ་བུ་ཁོ་རང་ཚོ་ལུང་པར་གྱིས་ད་གཞུང་གི་ཆུ་རགས་རབ་དང་རིམ་པ་མང་པོ་རྒྱག་རྒྱུ་ཡོད། ཁོ་རང་ཚོ་མི་མང་འདི་ཚོ་གི་ད་སོ་སོ་གི་བསམ་ཚུལ་རེད། མི་མང་གི་ད་མི་མང་དཀྱུས་མ་གི་ཧ་ལོ་ད་དཀའ་ངལ་འདི་ཚོ་འདི་ནང་ལོ་ལ་སྐད་ཆ་ད་ཧ་ལོ་རེད། ལས་རྒྱུ་ནང་ལོ་ལ་འཛུལ་ཞུགས་བྱེད་མ་ཐུབ་པའི་རྐྱེན་གྱིས་ཁོ་རང་ཚོ་ལ་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་པ་དང་དམིགས་བསལ་གྱིས་ཁ་སང་རྒྱ་ནག་གཞུང་གིས་ཁོང་ཚོ་ལས་གཞི་ཅིག་སྤེལ་ཡོད། དེ་ནང་ལོགས་ལ་ཆུ་སྒང་ལ་ད་བྲག་མང་པོ་ཡོད་པ་ཁོང་ཚོ་ཆུ་ནང་ལོགས་ལ་རྡོ་མང་པོ་དེ་ཚོ་ཚང་མ་སྐྱེལ་ཡས་ཀྱི་ལས་གཞི་དེ་འདྲའི་མང་པོ་ཞིག་ད་སྤེལ་ཡོད་དེ་ཡིན་ན་ཡང་མི་མང་ད་ལྟ་ལས་འགུལ་བ་དེ་ཚོ་གིས་ངོ་རྒོལ་བྱེད་བྱས་ཨ་ནི་དེ་ཚོ་བྲག་དེ་ཚོ་གཏོར་མ་བཅུག་བྱས་ཨ་ནི་ནམ་རྒྱུན་དུ་ཆུ་གིས་ད natural Georao ནི་བཞག་དགོས་རེད་ལབ་ཁོ་རང་ཚོ་གིས་ངོ་རྒོལ་བྱེད་བྱས་ཨ་ནི་དེ་ཐའི་ལེན་གཞུང་དང་ད

མི་བཅོ་བརྒྱད་ཙམ་ཡོད་དུས་སྐབས་སུ་ལ་ང་རང་ཚོ་བོད་པ་གི་ད་མཁས་དབང་མང་པོ་ཞིག་གདན་འདྲེན་ཞུས་ཡོད་རེད་ཁོ་རང་ཚོ་ད་ཉམས་ཞིབ་བྱེད་བསྡད་མཁན་ཁོར་ཡུག་གི་ཉམས་ཞིབ་བྱེད་བསྡད་མཁན་དེ་འདྲ་མང་པོ་ཞིག་གདན་འདྲེན་ཞུས་ཡོད་རེད་དེ་འདྲའི་གི་བསྟན་འཛིན་ཚེ་རིང་ལགས་ང་ཚོ་བོད་པ་མོ་རང་ལྟ་བུ་ཡིན་ན་འདི་ག་ལ་ག་རེ
བོད་ཆུ་བོ་ཁག་སྒང་ལ་ད་ཧི་མ་ལ་ཡའི་རི་རྒྱུད་གི་ཆུ་བོ་ཁག་སྒང་ལ་ནི་ཆུ་བོ་ནང་ལོགས་ལ་ནི microplastic ལབ་ནི་ཆུ plastic

ཅིག་དེ་འབྲེལ་གྱི་གཏམ་བཤད་བྱས་ཡིན། ཨ་ནི། ད་ལྟ་ད་རྒྱ་ནག་གཞུང་གི་ད་ད་ང་ཚོ་རྒྱ་ནག་གཞུང་མ་ད་ད་ང་ཚོ་ནམ་རྒྱུན་དུ་ད་བཤད་ཚུལ་ལ་ཨ་ནི Tibet Water Tower of Asia ལབ་ཀྱི་ཡོད་རེད་བ་ང་ཚོ་བོད་དེ་ཨ་ནི་ཨེ་ཤེ་ཡའི་ཆུ་འགོ་ཆུ་མཛོད་ཆུ་འགོ་ཡིན་ལབ་ཀྱི་ཡོད་རེད་བ། ཆུ་འགོ་འབྱུང་ཁུངས། ཡིན་ན་ཡང། ལའོ། བོད་ཀྱི་ཆུ་ཆུ་འགོ་ཆུ་ཡི་ཆུ་འབྱུང་ཁུངས་ཡིན་ལབ་ཀྱི་ཡོད་རེད་བ། ཡིན་ན་ཡང། ང་ཚོ་ཆུ་ཡི་འབྱུང་ཁུངས་དེ་ཚང་མ་ད་ལྟ་རྒྱ་ནག་གི་གཞུང་གི་འོག་ལ་ད་དབང་འཛིན་འོག་ལ་ད་ལྟ་ཡོད་སྐབས་སུ་ལ་འདི་ག་ལ། ཁ་རུ་ལས་གཞི་དང་དེ་འདྲའི་མང་པོ་ཞིག་ཨ་ནི་སྲིད་ཇུས་མང་པོ་ཞིག་འདི་ག་ལ་བཏིང་གནང་དགོས་རེད། འདིས་རྐྱེན་ང་ཚོ་བོད་ས། ཅུང་ཕོ་ཆེ་དམན་པ་གཤམ་འོག་གི་མི་མང་པོ་ཞིག་ལ་དཀའ་ངལ་འཕྲད་ཀྱི་ཡོད་པ་དང་དེའི་སྒང་ལ་ངེས་ཀྱི་ཚོང་གཏམ་བཤད་དེ་གོ་སྒྲིག་བྱེད་ཡིན། ཨ་ནི། གཏམ་བཤད་དེ་བཤད་ཡིན་རོ། ཨ་ནི། དེ་ན་ཡི་ག་ད་ལྟ་དམིགས་བསལ་གྱི་གཉིས་ཀྱི་ཡར་ཀླུང་གཙང་པོ་སྒང་ལ་ཨ་ནི། རྒྱ་ནག་གཞུང་གི་སྲིད་ཇུས་དེ་ཚོ་གི་རྐྱེན་གྱིས་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་རེད་བ་ཡར་ཀླུང་གཙང་པོ། ད་ཡར་ཀླུང་གཙང་པོ་ལྟ་བུ་ང་ཚོ་བོད་ཀྱི་ས་ཁུལ་ནས་མར་རྒྱུག་བྱས་ད་ལྟ་རྒྱ་གར་བྱས་ཨ་ནི་འདི་ནས་བང་ལ་དེ་ཤི་ལ་མར་རྒྱུག་གི་ཡོད་རེད་བ། ཡིན་ན་ཡང་རྒྱ་ནག་གཞུང་གིས་ད་ཆུ་གི་ཆུ་འགོ་ཡ། ང་ཚོ་བོད་ཀྱི་ས་ཁུལ་ནང་ལོགས་ལ་ཆུ་རགས་བརྒྱབ་པའི་རྐྱེན་གྱིས་ཨ་ནི་གཤམ་འོག་གི་ལུང་པ་མང་པོ་ཅིག་ལ་ཨ་ནི་དཀའ་ངལ་འཕྲད་ཡོད། ད་རྒྱ་གར་ལྟ་བུ་ཡིན་ན། རྒྱ་གར་གྱི་མི་འབོར་བརྒྱ་ཆ་བདུན་ཅུ་ཙམ་ཞིག་ཨ་ནི་ཞིང་ལས་དང་ད་འདི་ག་ལ་བརྟེན་ནས་འཚོ་བ་སྐྱེལ་བསྡད་ཡོད་རེད། ད་ཆུ་འདི་ཚོ་མང་པོ་ད་ཡར་ཀླུང་གཙང་པོ་གྱི་ཆུ་འདི་ག་ལ་ད Arunachal རེད་ཨ་སམ་རེད་འདི་ཚོ་ཚང་མ་མི་འབོར་མང་པོ་ཅིག་འདི་བོད་ཆུ་འདི་ཡར་ཀླུང་གཙང་པོ་སྒང་ལ་གནས་བསྡད་ཡོད། ད་ཆུ་འདི་འདྲའི་ཅིག་གཙང་བ་འདྲ་བྱས་ན། ཨ་ནི་ད་ལྟ་རྒྱ་ནག་གཞུང་གིས་ད་ག་རེ་རེད། ལོ་ལྔའི་འཆར་གཞི་མང་པོ་ཞིག་དེང་ནང་གོ་རེད། དེ་དམིགས་བསལ་གྱིས་ད་ལྟ་ལོ་ལྔའི་འཆར་གཞི་ཐེངས་བཅུ་བཞི་དེ་ནང་ལོ་ལ། ཆུ་རགས། ད་ལྟ་ཡར་ཀླུང་གཙང་པོ་གྱི་ཨ་ནི་ཆུ། ད་ཉིང་ཁྲིའི་ས་ཁུལ་ནང་ལོགས་ལ་ཆུ་རགས་ཆེན་པོ་གཅིག་རྒྱག་གི་ཡིན་ལབ་ནས་ཁོ་རང་ཚོ་གི། ཆོག་མཆན་དེ་དེ་ནང་ལ་ལོ་ལྔའི་འཆར་གཞི་ནང་ཆོག་མཆན་ཞིག་སྤྲད་བཞིན་རེད།

ཆུ་གཅིག་པོ་ཅིག་བཀག་པ་མ་ཟད། ཡང་མ་འོངས་པར་ད་ལྟ་ཆུ་གི་དཀའ་ངལ་ཅིག་འཕྲད་ཀྱི་རེད། ད་ཡང་མ་འོངས་པར་ཆུ་བཀག་པ་ད་ལྟ་ཆུ། དེ་ས་ཁུལ་དེ་ཁོ་རང་དམིགས་བསལ་གྱི་ད་ལྟ། ས་ཡོམ་མང་པོ་ཅིག་ས་ཡོམ་རེད་ས་རུད་རྒྱུག་སའི་ས་ཁུལ་དུ་ཆགས་བསྡད་ཡོད་པས། ད་ས་ཡོམ་འདྲ་པོ་ཅིག་བརྒྱབ་པ་རེད་བྱས་ན་ཆུ་མང་པོ་ཅིག་དེ། ཆུ་རགས་དེའི་རྒྱབ་ལ་ཆུ་མང་པོ་དེ། ས་ཡོམ་བརྒྱབ་ན་ཨ་ནི་ཆུ་རགས་མར་ལུག་པའི་ཉེན་ཁ་ཡོད་རེད་མར་ལུག་པ་རེད་བྱས་ན་འདི་གི། ད་ཆུ་ལོག།

བོ་ཚང་མ་འདི་འདྲ་ཆུ་ཆུ་རགས་བརྒྱབ་པ་རེད་བྱས་ན་ཨང་ང་ཚོ་རྒྱུག་ཆུ་དེ་མེད་པ་ཆགས་འགྲོ་ཡག་གི་ཉེན་ཁ་ཅིག་ཆགས་བསྡད་ཡོད་རེད་ད་འདི་ལ། རྒྱ་ནག་གཞུང་ལྟ་བུ་ཡིན་ན་རེད། ལས་གཞི་ག་རེ་ཞིག་སྤེལ་ན་ཅིག་བསམ། ཁོར་ཡུག་སྲུང་སྐྱོབ་མིང་ཐོག་ནས་ཅིག་ལས་གཞི་ཞིག་སྤེལ་གྱི་ཡོད་རེད་ད། ཆུ་རགས་རྒྱག་ཡག་དེ་གང་ཡིན་ཁོ་རང་ཚོ་ད་རྒྱུ་མཚན། ཅིག་དྲངས་དུས་སྐབས་སུ་ཆུ་རགས་རྒྱག་ཡའི་རྒྱུ་མཚན་གཙོ་བོ་དེ་གང་ཡིན་ལབ་ན་ཆུ།

རྒྱ་ནག་གཞུང་གིས་ཨ་ནི་དེ་ཚོ་ཚང་མ་ཁེ་ཕན་རྐྱང་རྐྱང་གི་ངོ་བོ་སྟོན་པ་མ་གཏོགས་འདི་གིས་གནོད་སྐྱོན་ག་རེ་བྱུང་གི་ཡོད་མེད་དེ་འདྲས་བཤད་ཀྱི་ཡོད་མ་རེད། དེ་ཡིན་དུས་སྐབས་སུ་ལ་ང་ཚོ་ག་རེ་རེད་དེ་ཚོ་སྒང་ལ་ཡང་ང་ཚོ་དོ་སྣང་བྱེད་དགོས་འདུག་ཁེ་ཕན་རྒྱ་ནག་གཞུང་གིས་ཁེ་ཕན་རྐྱང་རྐྱང་སྒང་ལ་བཤད་ཀྱི་རེད། ཡིན་ན་ཡང་གནོད་སྐྱོན་ག་རེ་བྱུང་གི་ཡོད་མེད་འོན་ཏེ་དེ་ག་བཤད་ཀྱི་མི་འདུག་དེ་ཡིན་དུས་སྐབས་སུ་ལ་འདི་ང་རང་ཚོ་གི་ལས་འགན་དུ་ཆགས་འདུག་འདི་གིས་གནོད་སྐྱོན་ག་རེ་གནོད་ཤུགས་ག་རེ་ཡོང་གི་ཡོད་མེད་འདི་ས་གནས་ས་ཐོག་ལ་མི་མང་ལ་ག་རེ་དཀའ་ངལ་འཕྲད་ཀྱི་ཡོད་མེད་འདི་གིས་ག་རེ་རེད།

ལས་གཞི་ཅིག་འགོ་མ་བཙུགས་སྔོན་ནས་དེ་འདྲའི། ཁོར་ཡུག་ལ་གནོད་སྐྱོན་ག་རེ་བྱུང་ཡོད་མེད་འདི། ལྟ་རྒྱུ་དཔེ་གལ་ཆེན་པོ་ཆགས་བསྡད་ཡོད། དེ་ཡིན་དུས་སྐབས་སུ་ལ། རྒྱ་ནག་གཞུང་གིས་ད་ད་ནས་ཆུ་རགས་ཆེན་པོ་དེ་རྒྱག་གི་ཡོད་ལབ་དུས་ཡར་ཀླུང་གཙང་པོ་གི་ད་ཉིང་ཁྲི་ས་ཁུལ་ནང་ཡར་ཀླུང་གཙང་པོ་སྒང་ལ་ཨ་ནི་ཆུ་རགས་ཆེན་པོ་ཞིག་རྒྱག་གི་ཡོད་ལབ་དུས་སྐབས་སུ་ལ། ད། འདི་གི་དངོས་གནས་ཀྱི་ཕན་གྱི་ཡོད་པ་དང་གནོད་ཀྱི་ཡོད་པ་དང་དེ་འདྲའི་སྒང་ལ་གསལ་པོ་བྱས་ནས་ཁ་གསལ་པོ་བྱས་ནས་ལབ་ཀྱི་ཡོད་མ་རེད་རྒྱ་ནག་གཞུང་གིས་རྒྱ་གར་ལ། དེ། ཁེ་ཕན་མ་བྱས་ནས་རྒྱ་གར་གཞུང་ལ་རྒྱ་གར་ལ་ཅིག་གི་གནོད།

ཨ་ནི་རྒྱ་ནག་ནས་ངོས་ལེན་བྱས་དང་འདི་འདྲའི་གི་ང་ཚོ་ད་རེ་བ་རེ་བ་འདྲ་ཞིག་མི་འདུག་ཞུ་གི་ཡིན་གང་ཡིན་ལབ་ན་ང་ཚོ་གི་ད་ད་ལྟ་ཇར་མ་ནི་ནང་ཡོད་པའི་ག་རེ་མཁས་དབང་འདི་འདྲ་ཡོད་རེད་རྒྱ་མི་འདི་འདྲ་ཡིན་ན་ཡང་འདི་ཚོ་ཡི་གེ་བཏང་ཡིན་པས་ང་ཚོ་སྒང་ལ་ངོས་ལེན་འདི་འདྲ་གང་ཡང་ཅིག་བྱས་མ་སོང་ཨ་ནི་འདི་ཡིན་དུས་སྐབས་སུ་ལ་ད་ང་ཚོ་གི་དམིགས་བསལ་གི་ད་ལོ་དེ་དམིགས་བསལ་གི་རྒྱ་ནག་གི་མཁས་དབང་དེ་ཚོ་འདི་ག་ལ་ང་ཚོ་གདན་འདྲེན་ཞུས་མེད། དམིགས་བསལ་གྱིས་གང་ཡིན་ཞུ་བ་དེ་བྱས་ན་ད་ལྟ་ང་ཚོ་རྒྱ་ནག་གཅིག་པོ་མ་རེད་ད་འདི་ང་ཚོ་ཨེ་ཤི་ཡའི་གི་ད་ང་ཚོ་བོད་ནས་ཆུ་མར་རྒྱུགས་སའི་ས་ཁུལ་ཡོད་པ་ད་ག་ལ་བ་རེད་རྒྱ་གར་རེད་ད་ནི་ཕྱུག་ན་ཕྱུག་མ་ན་ཤི་རེད་རྒྱ་གར་པཱ་ཀི་སི་ཐན་ནེ་པཱལ་བཱང་ལ་དེཤ་ནས་ཡང་གདན་འདྲེན་ཞུས་དེ་ཡིན་ན་ཡང་བཱང་ལ་དེཤ་ནས་ཚོ་གི་མཁས་དབང་དེ་ཁོ་རང་དང་པོ་ཉིད་ནས་ངོས་ལེན་བྱས་དེ་ཡིན་ན་ཡང་རྒྱ་ནག་ད་ཁོ་རང་གི་ད་མ་དེ་ལ་མ་ཡོང་གོང་ནས་ཁོ་རང་གི་ད་ལས་ཁུངས་ལ་ཕར་ཆོག་མཆན་ཞུ་དུས་སྐབས་སུ་ལ་ཁོ་རང་ཚོ་དེ།

འདི་ཐའི་ལེན་གྱི་ནང་ལ་ཚོགས་ཐུབ་པ་གི་ང་རང་གཅིག་ཐའི་ལེན་གྱི་མི་མཁས་དབང་ཨ་ནི་གཞུང་ནང་ལས་ཀ་བྱེད་མཁན་ཆ་ད་ཁོ་རང་མི་དེ་ཚོ་གདན་འདྲེན་ཞུ་ཐུབ་པ་ཙམ་གྱི་ད་ད་ང་ཚོ་གཅིག་གྲུབ་འབྲས་ཡག་པོ་ཞིག་ཐོན་ཐོན་སོང་བསམ་གྱི་འདུག་ང་རང་ཨ་ནི་ད་མ་འོངས་པ་ད་ད་ཐའི་ལེན་གཅིག་པོ་ཞིག་མ་རེད་ད་ང་ཚོ Laos Cambodia Vietnam དེ་ཚོ་དེ་ལྟ་བུ་ནང་ལུང་པ་མང་པོ་ཅིག་ནང་ང་ཚོ་མར་སྙོབ་ཐུབ་ཡས་ཀྱི།

འདི་དེ་ནི་ཚོགས་ཐུབ་པ་རེད་གསུངས་བྱུང། ག་རེ་བྱས་ནས་རྒྱ་ནག་དང་ཕ་ཁི་སི་ཐན་དང་ཐའི་ལན་དུ་དེ་ཚོ་ལ་མར་མ་བཏང་བ་བྱས་ཐའི་ལན་དུ་རང་ལ་བཏང་དགོས་དེ་རྒྱུ་མཚན་ག་རེ་འདྲ་ཐུག་ཡོད་ན། དེ་ཐོག་ནས་ཅིག་གསུང་རོགས་བྱེད་ད་དེ་ནི་ད་ལྟ་ཁྱེད་རང་ཞུས་དེ་དེ་དཔལ་མོ་ལགས་དྲིས་ཚར་རེད་འདི་ཁྱེད་རང། ལན་དེ་རྒྱག་ཚར་ཏེ་དཔལ་མོ་ལགས་ཀྱིས་དེ་སྐོར་ལ་ཁ་གསབ་གནང་རོགས་གྱིས། རྒྱ་གར་ནང་ལ་ད་ལྟ་འདིའི་སྔོན་ནས་ཚོགས་འདུ་ཕལ་ཆེར་གསུམ་ཚོགས་ཚོགས་ཡོད་རེད་འདི་ག་གཅིག་ཚོགས་འདུ་གཅིག་དེ་ཕལ་ཆེར་ཚོགས་འདུ་འདིའི་སྔོན་ནས་ཚོགས་འདུ་ཚོགས་རྒྱུ། གསུམ་ནང་ལོགས་ནས་ད་ལྟ་ཁ་ཤས་ཅིག་རྒྱ་གར་རང་ལ་ཚོགས་ཚོགས་ཚར་ཡིན་ས་རེད་བྱས་ཙང་ཨ་ནི་ད་ད་ད་ཐའི་ལེན་ལ་ཚོགས་བྱས་ཨ་ནི་བདེ་ཆེན་ལགས་ཞུས་ནང་བཞིན་རེད་ཨ་ནི་རྗེས་མ་ང་ཚོ་གི་ཡང་འདུག་ང་རང་ཚོ་དཀའ་ལས་བརྒྱབ་བྱས་ཨ་ནི་ཡང་ག་ལི་ག་ལི་ད་ལུང་པ་ཆ་ཚང་ཅིག་ལ་འདུག་ཚོགས་ཐུབ་ཡག་གི་ད་འདུག་གྲ་སྒྲིག་མ་བཟོ་ན་འདུག་ཡོད་ལ་ཞོལ་ཡིན། ཨ་ལས་ལགས་སོ་ལགས་སོ་ལགས་སོ་ལགས་སོ་བདེ་ཆེན་ལགས་ནི་གང་དུ་དེ་ང་ཚོ་ཚོགས་འདུ་དང་པོ་གཉིས་པ་གསུམ་པ་དེ་ཚོ་ག་པར་ག་པར་ཚོགས་པ་རེད་འདུག་ཚོགས་ཐོ་ལ་ཡང

དེའི་སྐབས་སུ་ལ་ང་ཚོ་གི་ད་ཚོགས་འདུ་དངོས་གནས་བྱས་ན་ང་ཚོ་ཐའི་ལེན་ཐའི་ཝན་ལ་ཚོགས་ཡས་བྱས་རེད་ཡིན་ན་ཡང་ང་ཚོ་ད་ཀོ་བིད་ཀྱི་རྐྱེན་གྱིས་ང་ཚོ་ཕ་གི་ལ་འགྲོ་མ་ཐུབ་དུས་ནི་ང་ཚོ་ད་ལྟ་ཨོན་ལཱིན་ད་དྲ་ཐོག་ཐོག་ནས་ནི་ཚོགས་འདུ་དེ་གོ་སྒྲིག་ཞུས་རེད་ལའོ། ཨོ་ལགས་སོ་ལགས་སོ་ལགས་སོ་ད་རྒྱ་གར་ལ་གོང་དུ་གསུངས་པ་ནང་བཞིན་རྒྱ་གར་ལ་ཐེངས་མ་གཉིས་ཚོགས་ཚོགས་འདུག།

ཅིག་དེ་ནང་ལོགས་ལ་མ་ད་འཛུལ་ཡས་ཀྱི་དེ་ལམ་ཀ་དུ་ཅིག་ཅིག་མཐོང་གི་འདུག་ལ་ཨོང། ཨ་ནི་ད་ད་དམིགས་བསལ་གྱི་ཁོང་རང་ཚོ་གི་ད་ལོ་དེ་ང་ཚོ་མཉམ་དུ་ལ་ཟུང་འབྲེལ་བྱེད་ཡས་ཀྱི་ཁོ་རང་ཚོ་གི་ངོས་ལེན་བྱེད་ཡས་དེ་རྒྱུ་མཚན་གཙོ་བོ་དེ་གཉིས་འདི་བསམ་གི་འདུག་ད་ད་ཁོང་རང་ཚོ་གི་ས་ཁུལ་ནང་ལོགས་ལ་ད་དཀའ་ངལ་མང་པོ་ཞིག་འཕྲད་ཡོད་རེད་བ་ཆུ་གི། ཨ་ནི་དེ་དཀའ་ངལ་དེ་ད་ཅིག་སེལ་ལ་ང་ཚོ་ཆུ་གི་ད་ཆུ་འགོ། ནས། བོད་ནས་མར་ཆུ་རྒྱུག་རྒྱུ་ཡོད་བ་དང། ཆུ་དེ་ཅིག་དཀའ་ངལ་ཞིག་སེལ་དགོས་ཡོད་ན། དེ་ཆུ་འགོ་གི་ཆུ་ནང་ཆུ་འགོ་སྒང་གནས་མཁན་ང་ཚོ་བོད་མི་དེ་ཚོ་དེ་ནང་ལ་མེད་ན། ཚོགས་འདུ་དེ་ཏག་ཏག་ཅིག་ག་རེ་ལབ་དགོས་རེད་ཁོ་རང་ཚོ་གི་ད་བསམ་ཚུལ་བརྗོད་ད་ཏག་ཏག་ཅིག་འགྲུབ་ཀྱི་མེད་པ་ཅིག་ཆགས་ཀྱི་ཡོད་རེད་བསམ་ནས། ད་དུང་ང་ཚོ་གི་མཉམ་དུ་ལ་ད་ཅིག་ཟུང་འབྲེལ་བྱས་ནས་ཁོ་རང་ཚོ་ངོས་ལེན་བྱས་ཀྱི། ཅིག་རྒྱུ་མཚན་གཙོ་བོ་གཅིག་འདི་རེད་བསམ་གྱི་འདུག་ད་ད་ལོ་ཁོ་རང་ཚོ་གིས་ད་ལྟ་ཉེ་ཆར། ད་ལྟ་སྤྱི་ཟླ་བཅུ་གཅིག་ནང་ལོགས་ལ་ཅང་རའི University ཅང་རའི་ལས་ས་ཁུལ Province ཞིག་ཡོད་རེད་ཨོ་དེའི་ནང་ལོགས་ལ་ཁོང་ཚོ་གིས་ཚོགས་འདུ་ཚོགས་ཤག་ཧ་ཅང་ཉེ་ཆར་རེད་ད་ཚེས་ཉི་མ་གཉིས་གསུམ་ལྔའི་ནང་ཁོང་ཚོ་ཚོགས་འདུ་གཅིག་ཡོད་རེད་ཚོགས་ཤག་ད་ཡང་སང་ཉིན་གནངས་ཉིན་གཅིག་ལ་ཡང་ཁོང་ཚོ་ཚོགས་འདུ་ཅིག་འདུག་ད་འདི་ལྟ་བུ་ཁོང་ཚོ་ཚོགས་འདུ་རབ་དང་རིམ་པ་འདི་འདྲ་མང་པོ་དཔེ་ཚོགས་འདུག་ད་དེའི་ནང་ལོགས་ལ་ཁོང་ཚོ་གི་ད་ལྟ་ང་ཚོ་གི་འདི་འདྲ་ཞིག་ཚོགས་འདུ་ཅིག་ང་ཚོ་མཉམ་དུ་ལ་གོ་སྒྲིག་ཅིག་བྱེད་རོགས་བྱེད་ལབ་ནས་ཞུ་དུས་སྐབས་སུ་ལ་ཁོ་རང་ཚོ་གི་དགའ་བོ་བྱས་ནས་ངོས་ལེན་བྱས་སོང། ཨ་ནི་གལ་སྲིད་སྔོན་མ་ཡིན་ན་ད་ཁོང་ཚོ་གི་རྒྱ་ནག་གཞུང་ལ་དང་དེ་ཚོ་མཉམ་དུ་ལ་ཞུགས་སོང་ཡིན་ན་དེ་ཚོ་འབྲེལ་བ་དེ་ཚོ་དེ་དེ་ཆགས་ཀྱི་འདུག་ག་རེ་ལབ་དགོས་རེད་ཕར་ཚུར་བསྟུན་དགོས་ཡག་ཅིག་ཆགས་ཀྱི་ཡོད་རེད་ཡིན་ན་ཡང་ང་ཚོ་དེ་བགྲོ་གླེང་དེ་ཚང་མ་མཁས་དབང་གི་ད་བགྲོ་གླེང་ཅིག་ཆགས་ཀྱི་ཡོད་དུས་སྐབས་སུ་ལ་དེའི་གི་བསམ་བློ་དེ་ང་རང་ཚོ་གི་ཕར་ཚུར་བརྗེ་ལེན་བྱེད་མ་གཏོགས་འདི་དངོས་གནས་ཀྱི་ད་ཁ་ལོ་ཁོར་ཡུག་ལ་ཅིག་ཕན་ཡག་གི་ཅིག་བསམ་བློ་ཅིག་ཡོད་རེད་མ་གཏོགས་འདི་རྒྱ་ནག་གཞུང་མཉམ་དུ་ལ་གཅིག་པུ་ཅིག་ཁ་གཏད་བྱེད་ཡག་གི་གཅིག་པུ་ཅིག་ང་ཚོ་བསམ་བློ་དེ་མེད་དུས་ང་ཚོ་འདི་བོད་ཀྱི་དངོས་གནས་ཁོར་ཡུག་དེ་གལ་ཆེན་པོ་ཡིན་པ་དང་འདིའི་སྲུང་སྐྱོབ་བྱེད་དགོས་ཡོད་བ་དང་ཨ་འདི་འདྲའི་གི་སྒང་ལ་ང་ཚོ་ཅིག་གྲོས་བསྡུར་མང་བྱེད་ར་མ་གཏོགས་འདི་ཆབ་སྲིད་དང་ང་ཚོ་ཅིག་ཐད་ཀར་གྱི་འབྲེལ་བ་ཞུས་དེ་འདྲ་ཅིག་བྱས་ཡོད་མ་རེད་དེ་ཡིན་དུས་སྐབས་སུ་ལ་ཁོ་རང་ཚོའི་ཐའེ་ལན་གྱི་ཨ་མཉམ་འདི་ནང་མཉམ་ཞུགས་བྱེད་མཁན་ཚང་མ་ཁོ་རང་ཚོ། དགའ་བོ་དཔེ་བྱས་འདུག་ད་ལྟའི་དངོས་གནས་ཀྱི་བོད་ཀྱི་ཁོར་ཡུག་འདི་ང་ཚོ་བོད་པ་གཅིག་པུ་ཞིག་གིས་སྲུང་སྐྱོབ་བྱས་ཏེ་ང་ཚོ་བོད་པའི་གི་གཅིག་པུ་ཞིག་གིས་ག་རེ་འདི་མ་རེད་ཁ་ལ་ལས་ཀ་མ་རེད་འདི་ང་རང་ཚོ་ཚང་མ་གི་འདི་ལས་འགན་ཞིག་ཆགས་ཡོད་རེད་ལབ་ཁོ་རང་ཚོ་གིས་དེ་འདྲ་གསུང་གི་འདུག་ད་ང་ཚོ་གི་ད་སྐུ་མགྲོན་དམིགས་བསལ་སྐུ་མགྲོན་གྱི་ད་སྤྱི་ཚོགས་ཉམས་ཞིབ་ཁང་གི་ད Social Research Institute ཡོད་ར་ཁོ་རང་ཚོ་གི་ཉམས་ཞིབ་གཞོན་པ་འདི་ཁོ་རང་སྐད་བཏང་ཡོད་རེད་ཁོ་རང་གི་ནས་འདི་གསུང་སོང།

ཆབ་སྲིད་དང་ཐད་ཀར་འབྲེལ་བ་མེད་དུས་སྐབས་སུ་ལ་དེའི་ཁོ་རང་ཚོ་གི་དགའ་བོ་བྱས་ནས་ངོས་ལེན་བྱས་ཚོགས་འདུ་དེ་ད་ལྟ་འདི་ལྟ་བུ་ཐེངས་དང་པོ་རེད་ཅེས་མ་འོངས་པ་ང་ཚོ་འདི་འདྲ་བྱས་ནས་ཚོགས་འདུ་མང་པོ་ཅིག་ཚུགས་འདུག་ཨ་ནི་བོད་པའི་གི་ང་ཚོ་བསམ་ཚུལ་དང་ད་འདི་ལྟ་བུ་ཡང་འདི་ག་རེ་ལབ་དགོས་རེད་རྒྱ་གར་གི་ནང་དུ་ལ་ད་མང་པོ་ཡོད་ར་མཁས་དབང་མང་པོ་ཅིག་ཁོ་རང་ཚོ་གི་ཡང་བསམ་ཚུལ་ཕར་ཚུར་བརྗེ་ལེན་བྱས་ཅིག་ར་ཕར་ཚུར་སྦྱང་ཡག་ག་རེ་འདུག་མི་འདུག་ལྟ་ཡག་ཅིག་ད་རྒྱ་གར་ནས་མཁས་དབང་དེ་འདྲ་སྐད་བཏང་ཡོད་དུས་སྐབས་སུ་ལ་རྒྱ་གར་འདི་ཚོ་ནི་རྫ་ཆུ།

ད་ལྟ་ཁོ་རང་ཚོ་གིས་ད་ལྟ་ཕ་རྒན་ལ་ད་ལྟ་ཀླད་ཀོར་སྐུ་མགྲོན་ཁོ་རང་ཚོ་གི་གཅིག་གིས་འདི་གསུངས་ས་ཏེ་གཏེར་ཁ་སྔོག་འདོན་གྱིས་ད་ཆུ་བཙོག་པ་ཆགས་ཀྱི་འདུག་ལབ་ནས་རང་ད་འདི་གི་གལ་སྲིད་འདི་ཆགས་ཡོད་ན་ད་ཆུ་དེ་ཚང་མ་ལུང་པ་གཞན་པ་རྒྱུག་རྒྱུ་ཡོད་དུས་ཙམ་པ་ལ་ཁོ་ཚོ་ལའང་དཀའ་ངལ་འཕྲད་ཀྱི་ཡོད་རེད་ལབ་ད་གཅིག་དེ་འདི་གལ་ཆེན་པོ་མཐོང་སོང་ད་གཉིས་ནས་ད་ད་ཐང་གཉིས་གསུམ་ལ་ན་མང་པོ་གཏམ་བཤད་པ

ཆེ་བཟང་དང་སྡུག་རྒྱུ་མཚན་དང་ལྡན་པའི་སྒང་ལ། ཚན་རིག་དང་བསྟུན་བྱས་ནི་ཕ་གི་ལ། གཏམ་བཤད་བྱེད་དུས་ཙམ་པ་ལ་ནི། ད་འདི་ཡི་ཁ་ལོ་རེད། དངོས་གནས་ཁོ་རང་ད་གལ་ཆེན་པོ་ཡིན་པ་གཅིག་བ་མི་མང་ཉན་མཁན་ཡིན་པ་ནི་རེད་ར་གཏམ་བཤད་གཏམ་བཤད་གཞན་པ། བཤད་སྒང་གླེང་མཁན་དེ་ཚོ་ཁོ་རང་ཚོ་གི་ད་ཨོ་དངོས་གནས་ཁོ་རང་ད་གལ་ཆེན་པོ་རེད་འདུག་ལབ་ནས་གཅིག་ཀླད་པ་ནང་ལ་དངོས་གནས་ཁོ་རང་གི། རེད་འདུག་ལབ་ནས་བསམ་ཡས་ཅིག་ཡོད་ར། ད་འདི་ཡི་བསམ་བཅུ་བཅོལ་དེ་ནི། ཁྱེད་ཀྱི་ད་དཔེ་ཡག་པོ་བྱུང་སོང་བསམ་གྱི་འདུག་ཨ་ནི་དེ་མ་ཟད་ད་ལྟ་ད་ཐ་མ་དེ་ལ་ད་ལྟ་མཇུག་བསྡོམས་མཛད་སྒོའི་སྐབས་སུ་ད་ལྟ་ང་ཚོ་གི Professor སློབ་དཔོན་ད་ལྟ་སུ་རི་ཅའི་ཡོད་རེད་ཨ་ནི་དེ་མ་ཟད་ད་ལྟ Doctor ས་རང་ཁུ་ཁོ་རང་ཚོ་གི་ད་ཕ་གི་མཇུག་བསྡོམས་མཛད་སྒོ་ལ་སྐར་མ་ཁ་ཤས་ཤིག་འདུག་མཇུག་བསྡོམས་མཛད་སྒོ་དང་བསྟུན་བྱས་གཏམ་བཤད་བྱས་ཡོད་རེད་ད་དེའི་སྐབས་སུ་ཁོ་རང་ཚོ་གི་ག་རེ་ཞུ་ཡི་འདུག་ལབ་ན་ད་དངོས་གནས་ཁོ་རང་ཁོ་རང་ཚོ་གི་ད་སྔ་ནས་ད་བོད་སྐོར་ལ་གོ་མྱོང་ཡོད་རེད་ཡིན་ནའི་ད་ད་ལྟ་དམིགས་སུ་བཀར་ཏེ་ད་གཏམ་བཤད་འདི་བགྲོ་གླེང་དེ་འདྲས་ཅིག་ཚོགས་དུས་ཙམ་པ་ལ་ད་དངོས་གནས་ཁོ་རང་ད་བོད་ཀྱི་ཁོར་ཡུག་གི་ད་དངོས་གནས་ཁོ་རང་ཁོར་ཡུག་དེ་ག་ཚོད་ཀྱི་ད་ལྷོ་ཤར་ཨེ་ཤི་ཡའི་ལུང་པ་ནང་ལ་གལ་ཆེན་པོ་ཆགས་ཀྱི་ཡོད་མེད་ཅིག་ཡོད་ར་གལ་ཆེན་པོ་ཆགས་ཀྱི་ཡོད་མེད་འདི་ཡི

ཐའི་ལེན་ནང་ལོགས་ལ་ད་ད་གཞུང་འབྲེལ་རེད་གཞུང་འབྲེལ་མིན་པ་རེད་མི་སྒེར་རེད་ཨ་ནི་དེ་ལྟ་བུ་ད་མཁས་དབང་འདི་ཁོར་ཡུག་སྒང་ལ་ཉམས་ཞིབ་བྱེད་དེ་མཁན་རེད་ཨ་ནི Engineer རེད་འདི་ཁ་ལོ་རེད་ད་དེ་འདྲ་དེ་ལྟ་བུ་ཨ་ནི་ང་ཚོས་མི་མང་པོ་ཅིག་ཐའི་ལེན་རང་ནས་མི་གདན་འདྲེན་ཞུས་ཡོད་རེད་ཨ་འདི་ཡིན་དུས་སྐབས་སུ་ལ་ད་ཁོ་རང་ཚོ་གི་མི་གི་མི་མང་གི་ད་མཁས་དབང་འདི་ཚོ་གི་བོད་ཀྱི་ཆུ་རེད་བོད་ཀྱི་ཁོར་ཡུག་རེད་བོད་ཀྱི་གནམ་གཤིས་རེད་དེ་ཚོ་གི་ཁོ་རང་ཚོ་ཐའི་ལེན་གྱི་ལུང་པ་ནང་ལོགས་ལ་ཁྱད་པར་ག་འདྲས་བཟོས་ཀྱི་ཡོད་མེད་དེ་འདྲའི་སྒང་ལ་བཤད་དུས་སྐབས་སུ་ལ། མི་མང་ལ་དང་དམིགས་བསལ་གྱི་སློབ་ཕྲུག་དེ་ཚོ་ལ་སེམས་འགུལ་ཆེ་རུ་ཐེབས་ཀྱི་རེད་བསམ་གྱི་འདུག་ལ། ཨཱ་ནི། གྲུབ་འབྲས་གཅིག་གཉིས་པ་དེ་འོ་དེ་རེད་བསམ་གྱི་འདུག་ཨཱ་ནི། ང་རང་ཚོ་གིས་ནམ་རྒྱུན་དུ་ད། མི་གཞན་པ་གཅིག་གིས་བཤད་པ་ཡིན་ན་གཅིག་ག་ལ་འོ་རེད། དོགས་པ་འགྲོ་ཆེད་ལི་ཀི་རོ་ཨ་ཐ་ང་རང་ཚོ་བོད་པ་གིས་ང་ཚོ་བོད་པ་གལ་ཆེན་བོད་གལ་ཆེན་པོ་ཡིན་པ་དང་བོད། ཆུ་གལ་ཆེན་པོ་ཡིན་པ་དེ་འདྲ་བཤད་ན། ཁོ་རང་ཚོ་གིས་ད། ཆུ་དེ་ཁོ་རང་ཚོ་གལ་ཆེན་པོ་ཡིན་ལབ་ལབ་ཀྱི་འདུག་མ་གཏོགས་ང་རང་ཚོ་ལ་དངོས་གནས།

ཚང་ཚུགས་ཀྱི་འདི་ཤེས་དུས་སྐབས་སུ་ལ་མི་དམངས་ཚོ་ད་ད་གཏམ་བཤད་པར་ཉན་གྱིན་ཡོད་ར་བ་ད་དམིགས་བསལ་གྱི་ད་ད་མཇུག་བསྡོམས་ལ་གསུངས་སོང། དེའི་ནང་ལོགས་ལ་ད་ད་ཨ་ཅར་ཨ་ཅང་སུ་རི་ཅའི་ལབ་ནས་ད་ཁོ་རང Professor སུ་རི་ཅའི་རེད། ཨ་ནི་འདི་ལྟ་བུ་སུ་རང་གུ་རུ་རེད་ཁོ་རང Doctor འདི་ཚོ་ཚང་མ་ཁོ་རང་ཚོ་ནམ་རྒྱུན་དུ་སྤྱི་ཚོགས་ཀྱི་ག་རེ་ཚན་རིག་དང་འདི་ཚོ་གི་སྒང་ལ་ཁོ་རང་ཚོ་ཉམས་ཞིབ་བྱེད་མཁན་དེ་ཡིན་ན་ཡང། གནམ་གཤིས་དང་ཁོར་ཡུག་དང་འདི་ཚོའི་སྒང་ལ་ཐད་ཀར་གྱི་འབྲེལ་བ་མེད་དུས་སྐབས་སུ་ལ

དེའི་ནང་ལོགས་ལ་ཡང་མི་དམངས་གཤམ་འོག་གི་ལུང་པ་འདི་ཚོ་ལ་བསམ་བློ་སླེབས་ཀྱི་རེད་བ་དང་ད་ད་ཡར་ལུང་གཙང་པོ་སྒང་ལ་ཆུ་རགས་ཆེན་པོ་དེ་འདྲས་ཅིག་རྒྱག་ཡས་འདྲ་པོ་ཅིག་ན་འཛུགས་སྐྲུན་འདི་འདྲས་ཆེན་པོ་ཅིག་བྱེད་ཡས་འདྲ་པོ་ཅིག་ན་དེའི་གི་ད་ཁོ་རང་ཚོ་གི་ལུང་པ་རྒྱ་གར་འདྲ་པོ་ཅིག་ན་ལྟ་བུ་ཡིན་ན་ལུང་པ་འདི་ཚོ་ནང་ལོགས་ལ་དཀའ་ངལ་ག་འདྲས་འཕྲད་སྲིད་གི་ཡོད་མེད་དེ་འདྲས་གི་ཡང་བསམ་བློ་ཅིག་ཅིག་སླེབས་བསྡད་ཡོད་རེད་ཨ་ནི་ད་བོད་ཀྱི་ས་ཁུལ་ན་ཆུ་དང་ཆུ་རགས་རྒྱག་པ་དེ་བཞིན་ལས་འགུལ་ག་རེ་སྤེལ་བ་དེ་བཞིན་ལས་གཞི་ག་རེ་འཛུགས་སྐྲུན་བྱེད་པ་འཛུགས་སྐྲུན་ག་རེ་བྱེད་པ་ལས་གཞི་ག་རེ་སྤེལ་བ་དེ་བཞིན་རྒྱ་ནག་གིས་དེ་གཤམ་འོག་གི་ལུང་པ་དེ་ཚོ་ལ་མ་གནས་ཚུལ་དེ་ཚོ་སྤྲོད་ཀྱི་ཡོད་མ་རེད། དེ་ཡིན་དུས་སྐབས་ཚོད་ལ་གཤམ་འོག་གི་ལུང་པ་དེ་ཚོ་མང་པོ་ཅིག་ལ་ད་གང་ལ་ག་རེ་བྱུང་གི་ཡོད་ན་བསམ་ནས་སེམས་ཁྲལ་འདྲ་ཅིག་བྱུང་བསྡད་ཀྱི་ཡོད་རེད། ད་དེ་གི་གནད་དོན་ང་ཚོ་མ་འོངས་པ་ག་འདྲས་བྱུང་གི་ཡོད་ན་ལ་ད་དེ་བར་དུ་ལ་དེ་འདྲའི་གནས་ཚུལ་དེ་ཚོ་ཕར་ཚུར་གཙང་མ་ཤེས་མ་ཐུབ་པའི་རྐྱེན་གྱིས་ནི་ཕར་ཚུར་ལ་ད

ད་མཉམ་ལས་མང་པོ་བྱས་ཡོད་རེད་ད་ང་ཚོ research མཉམ་དུ་བྱས་ཡོད་རེད་ད་དེ་ནང་ལོགས་ལ་ང་ཚོ་ད་ལྟ་ཁ་ལ་འོང་ད་ལས་གཞི་འདྲ་མི་འདྲ་མང་པོ་ཞིག་མཉམ་ལོགས་སྤེལ་ཡོད་རེད་དེ་ལྟ་བུ་ཨ་ནི་ངའི་མ་འོངས་པ་ད་ཁ་ལོགས་བསམ་ཚུལ་ཡང་བརྗེ་ལེན་བྱས་ཆོག་གི་རེད་ཡིན་ན་ཡང་ང་ཚོ་ཕར་ཚུར་ད་དེ་འདྲའི་ལས་གཞི་འདྲ་མི་འདྲ་མང་པོ་ཡོད་རེད་ད་ཚོགས་འདུ་གཅིག་པོ་ཞིག་མིན་པ་བྱས་ང་ཚོ་ཕར་ཚུར་ལ་ཨ་ནི་འབྲེལ་བ་ཟབ་ཏུ་བཏང་ཡ་དང།

ཆུ་གང་ལ། ལེགས་རྒྱུའི་དཔེར་ན་ད་ཆུ་ཁོ་རང་ག་ལ་ད། ག་ལ་འོས། དུས་རྒྱུན་ནས་ད། ལྟ་རྟོག་བྱེད་མཁན་ཡོད་ར། དེ་འདྲའི་ད་མང་པོ་ཅིག། ང་ཚོ་ད་བོད་པ་ང་ཚོ། ཉམས་ཞིབ་པ། ཁ་ཤས་ཅིག་ང་ཚོ་འདུག་དེ་ལ་ད་ལན་སླད་ཅིག་ང་ཚོ་ཚང་མ་ད། མཉམ་དུ་འཛོམས་བྱས་དངོས་གནས་ཁོ་རང་ད་ཆུ་ཡི། བོད་ཀྱི་ཆུ་འདི་ག་ཚོད་ཅིག་གལ་ཆེན་པོ་ཡིན་མེད་ཨ་ནི། ད་འདི་གི་བོད་ལ་གནམ་གཤིས་འགྱུར་ལྡོག་རྐྱེན་པས་ནི་ཆུ་ལ་ག་ཚོད་དཀའ་ངལ་འཕྲད་ཀྱི་ཡོད་མེད་འདི་གལ་སྲིད་དཀའ་ངལ་འདི་ད་བོད་གཅིག་པོ་མ་ཡིན་པ་བྱས་ནི་ལུང་པ་གཞན་པ་ནང་ལོགས་ལ་དཀའ་ངལ་འདུག་བྱུང་གི་རེད་ལན་ད་འདི་ཤུགས་ཆེན་པོ་ཅིག་འདུག་ད་ལྟ་ད་ང་ཚོ་གི་ད་ལྟའི་གི་ཚོགས་འདུ་དེ་ནང་འདུག་མ་འདུག་ཕྱི་ནས་མ་ཤུགས་ཆེན་པོ་ཅིག་ང་ཚོ་གི་འདི་སྤེལ་ཐུབ་སོང་བསམ་གྱི་འདུག་ར་ཨ་ནི་ཚོགས་འདུ་འདི་བརྒྱུད་བྱས་ནི་འདུག་ད་ང་ཚོ་གི་བརྡ་ལན་ཤུགས་ཆེན་པོ་ཅིག་དུས་རྒྱུན་ལས་ད། ལྷག་པ་ཅིག་བརྡ་ལན་ཤུགས་ཆེན་པོ་ཅིག་སྤྲད་ཐུབ་སོང་བསམ་གྱི་འདུག། དངོས་གནས་ཁོ་རང་ད་ག་ལ་ཡོད་རེད། ཕ་གིར་གཏམ་བཤད་པ་ད་ལུང་པ་མང་པོ་ནས་སླེབས་ཡོད་རེད་ཚང་མ་ད་ཁོང་ཚོ་གི་འདི་ལ་འདུག་གྲོས་བསྡུར་བྱས་བྱས་ད་ཁོ་རང་ཚོ་ཕ་གི་ས་ཆ་ལ་འགྲོ་དུས་ཨ་ནི་ཁོང་ཚོ་གིས་ད་ཨོ་ད་ག་ལ་ཡོད་རེད་བོད་ནང་ལོགས་ལ་དངོས་གནས་ཁོ་རང་འདི་འདྲ་འདི་འདྲ་བྱུང་གི་འདུག་ར་ནི་ཁོང་ཚོ་གིས་ཡང་ཧ་གོ། ང་ཚོ་གིས་འདི་ལ་ལབ་དུས། ཅིག་ཅིག་ཡོད་རེད་ཁོ་རང་ཚོའི་ཕར་ས་གནས་སོ་སོར་འགྲོ་དུས་ཁོ་ཚོ་གིས་ང་ཚོ་གི་གཏམ་བཤད་བཤད་རྒྱུ་འདི་ཁོ་ཚོས་ཁོ་རང་ཚོའི་ཕ་སྐད་ལ་ཡང་ཁོ་རང་ཚོས་འགྲོ་བྱས་འདུག་ཟེར་ཡ་མེད་ད་ཐང་གིས་མ་རོག་ཕར་འགྲོ་བྱས་ཁོ་རང་ཚོ་གིས་ཡང་ཉམས་ཞིབ་བྱེད་ཀྱི་རེད་འདི་ལ་དངོས་གནས་ཁོ་རང་བོད་ལ་ད་ག་རེ་བྱེད་ཀྱི་ཡོད་མེད་ཅིག་ཡོད་ར་འདུག་བྱས་བྱས་ཨ་ནི། ང་ཚོས་ད་ད་ལྟ་ཚོགས་འདུ་འདི་བརྒྱུད་བྱས་བརྡ་ལན་ཤུགས་ཆེན་པོ་ཅིག་སྤྲད་སྤྲད་ཐུབ་པའི་འགྲོ་བྱེད་ངས་བྱུང་སོང་བསམ་གྱི་འདུག་ར་ད་བོད་ཀྱི་བོད་ནང།